ད་གསུམ་པ་ནི། སྐྱེད་བྱེད་ཀྱི་རང་བཞིན་ལས་ཐ་དད་པ་སྐྱེད་བྱེད་ཡིན་ན་གཅིག། སྐྱེད་བྱེད་ཀྱི་རང་བཞིན་ལས་ཐ་དད་པ་གཅིག་སྐྱེད་བྱེད་ཡིན་ན་གཅིག་ག་རེ་ཟེར་ན། དཔེར་ན་ས་བོན་ལྟ་བུའི་སྟེང་དུ་མྱུ་གུ་སྐྱེད་བྱེད་གཅིག་ཡོད་རེད་ས་བོན་གྱི་སྟེང་དུ་མྱུ་གུ་སྐྱེད་བྱེད་དེ་ས་བོན་ཁོ་རང་དང་རང་བཞིན་གཅིག་པ་རེད་བ་ཁོའི་ཁྱད་ཆོས་རེད་དེ་རེད་ཡིན་ད། ཁོ། སྐྱེད་བྱེད་ཀྱི་རང་བཞིན་ཁོ་སྐྱེད་བྱེད་ལས་ཐ་དད་པ་ཞིག་ཁས་ལེན་པ་རེད། ཁོ་སྐྱེད་བྱེད་ཡིན་ན་གཅིག་ནི་ཐམས་ཅད་ཐམས་ཅད་ཀྱི།

འོ། མྱུ་གུ་སྐྱེད་བྱེད་ཀྱི་རང་བཞིན་ལས་ཐ་དད་པ་ཞིག་མྱུ་གུ་སྐྱེད་བྱེད་ལ་ཁྱོད་རང་དུ་ཁས་ལེན་པའི་ཕྱིར། འོ། ནས་ཀྱི་མྱུ་གུའི་རྒྱུ་མ་ཡིན་མཁན་དེ་འདྲའི། འོ། མྱུ་གུ་ནས་ཀྱི་ས་བོན་ལས། རྫས་ཐ་དད་པ་དེ་ཚོ་ཡང་ནི་ནས་ཀྱི་མྱུ་གུ་སྐྱེད་བྱེད་དུ་ཁས་ལེན་དགོས། དེ་ལེན་སོང་ན་རྒྱུ་མ་ཡིན་མཁན་གཅིག་ལས་སྐྱེས་འགྲོ་དེ་ཡིན་ན་ཐམས་ཅད་ཀྱིས་ཐམས་ཅད་སྐྱེ་བར་འགྱུར་འདུག་སྐྱོན་ཡོང་གི་འདུག་ཟེར་ནས་འོ་ད་དེ་ཟེར། ད། དེར། འདི་ཕལ་ཆེར་ཁ་སང་ང་ཚོས་གཅིག་ཏག་ཏག་ཡིན་པ་རྟགས་ཡལ་གས་བྱས་དུས་ཙ། ཤེས་བྱ་ཐམས་ཅད་རང་བཞིན་གཅིག་པ་ཁས་ལེན་པའི་ཕྱིར་དུའང། ཀ་བའི་རང་བཞིན་གང་ཡིན་པ་རྣམས་བུམ་པའི་རང་བཞིན་བུམ་པའི་རང་བཞིན་ཡིན་པ་སྣམ་བུའི་རང་བཞིན་གསུངས་པའི་མཐར་གྱིས་བ། ཕལ་ཆེར་དེ་མཁས་གྲུབ་ཊཱིཀ་ཆེན་ནང་ལ་བྱས་ན་འདིའི་དེ་འདྲ་ཞིག་མེད་པ་ཡོད། ག་རེ་རེད་ཟེར་ན། ད། དཔེར་ན་བུམ་པ་ལྟ་བུ་ལ་བྱས་ན་བུམ་ས་ལ་ནམ། ཨོ་ནི་ཨོ། རེད་བ། བུམ་པའི་སྤྱི་གཙོ་བོ་དེ་ཡིན་ན་ང། རང་བཞིན་གཅིག་པ། བུམ་པ་དང་ཀ་བ་གཉིས་མོ་དེ། བ་ཅིའི་སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་པ་མེད་པས་སོར་ཕྱེད། བ་ཅིའི་ཡོང་བ་ཡི་རང་བཞིན་ཐ་དད་རུ་ཅིག་ཡོང་བ་ཡོད།

གྲངས་ཅན་ཁྱོད་རང་གི་ལུགས་ལ་ཉེས་པ་དེ་མེད་པ་ག་འདྲས་སུ་ཡོང་གི་རེད་ཟེར། ད་ཡོང་གི་རེད་ཟེར་ཉེས་པ་ད་ག་རང་ཡོང་གི་རེད་ཟེར། འོ་ཉེས་པ་དེ་ཇི་ལྟར། ཐ་དད་མེད་པའི་གཙོ་བོའི་རང་བཞིན་དུ་ཁྱད་པར་མེད་ན་ཡང་ཅི། རྒྱུ་ཐམས་ཅད་འབྲས་བུ་ཀུན་གྱི་སྒྲུབ་བྱེད་མིན་པར་ཐལ། དེ་ལྟ་ན་ཡང་གནས་སྐབས་རྒྱུ་འབྲས་ཀྱི་རྣམ་དབྱེ་སོ་སོར་ཡོད་པའི་ཕྱིར་ཞེས་འདོད་ན་ཁྱོད་རང་དེ་རེད་པ། གནས་སྐབས་ཐ་དད་པ་ཙམ་ཞིག་ཡང་ཁོས་ཁས་ལེན་པ་རེད་པ་སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་པ་ཡིན་ཀྱང་གནས་སྐབས་ཐ་དད་པ་ཙམ་ཡིན། འོ་འདུག་ཟེར་ལབ་དགོས་ཨ་རོ། སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་པ་ཡིན་ཟེར་གཅིག་བདེ་བདེ་ཟེར་གྱི་ཡོད་ས་རེད་བསམ་གྱི་འདུག་བདག་ཡིན་ན་མིན་ན་མི་གཞན་དག་ཀྱང་གྲངས་ཅན་ཁོ་རང་འདོད་པ་ག་རེ་རེད་ཟེར་ན། ཁོ་རང་གིས་ཐར་པ་ཐར་པ་ཐོབ་ཐང་ཅིག་བཤད་སོང་ཡ་རྒན། ཐར་པ་ཐོབ་ཐང་ཅིག་བཤད་ཡོང་དུས་ཙ་ག་རེ་རེད་ཟེར་ན། གར་བོ་རྣལ་འབྱོར་པ་གཅིག་གིས་བསམ་གཏན་གྱི་དངོས་གཞི་བསྒོམ། བསྒོམ་ནས་མངོན་ཤེས་རང་རྒྱུད་ལ་སྐྱེས་ཏེ་མངོན་ཤེས་ཀྱིས་འཇིག་རྟེན་བྱེད་པ་པོ་དེ་སུ་རེད་འདུག་ཁོ་ལ་འཁོར་བཅུ་གཉིས་མི་འཇིགས་སྐུ་བྱིངས་སུ་རེད་འདུག་བལྟས་ཡོང་དུས་ཙ་ནི་སྤྱི་གཙོ་བོ་ཡིན་པ་ཧ་གོ་དུས་ཙ།

ག་ཚོད་འདི་བ་ལགས་ཡིན་པ་མཁས་གྲུབ་ཊཱིཀ་ཆེན་དེ་ཀློག་ན་ཞེ་དྲག་ཁྱད་པར་ཡོད་རེད་འདིའི་ནང་ལ་ཐར་ལམ་གསལ་བྱེད་མཁྲེགས་མཁྲེགས་པོ་མཁྲེགས་པོ་མཁྲེགས་པོ་དེ་གང་ལ་ཐར་མཁས་གྲུབ་ཊཱིཀ་ཆེན་ཀློག་དང་ཏན་ཏན་དོན་དངོས་ཁོ་ནས་གར་བྱས་ན་ཚིག་གཅིག་གཉིས་གཅིག་གོ་རྒྱུའི་ཏན་ཏན་དོན་དངོས་དོན་རྒྱུ་ཡོད་ས་རེད། དེ་རེད་ཅེས་ལྷག་དོན་དུ་དེ་ལྟ་གྲངས་ཅན་གྱི་འདོད་པ་དེ་མཁས་གྲུབ་ཊཱིཀ་ཆེན་ནང་ལ་དཔེ་མི་སྲིད་རྒྱས་པོ་གསུངས་ཤག་རོགས། སྒོ་མང་ཡིག་ཆ་དང་དེ་ཚོ་རྒྱས་པོ་ཡོད་ས་ནི་སྒོ་མང་ཚོས་བལྟ་ས་དེ་ག་རེ་ཡིན་ན་དག་རེད་ཁོ་ཚོས་ག་དེ་ཡིན་ན་དཔེར་ན་ད་དེ་བཞིན་ཁོ་ཚོ་མི་གྲངས་ཅན་འདོད་པ་དེ་ལ་ཕན་བདེ་རྒྱབ་རྒན་གྱི་ཡོད་ཡོད་རེད་དེ་མི་ཆ་བོ་ཆ་བོ་མཁས་པོ་རེད།

ཨོ། རིགས་པའི་དབང་ཕྱུག་གཉིས་ཀྱི་གཟིགས་རྟགས་ཁ་ཅིག་སློབ་དཔོན་ཕྱོགས་གླང་དང་ཆོས་གྲགས་གཉིས་ཀྱི་གཞུང་གི་ནང་ནས་བཤད་པ་སྟེ། ཨོ། ཕྱོགས་སྔ་སྟེ། ཧ་མ་གོ་ན་ཨ་ནི་དེའི་གོ་བརྡ་ས་ག་བར་དོ་ཧ་ད་ནི་གོ་བརྡ་བ་དེའི་ཆེད་དུ་ཨ་ནི། ཕྱོགས་སྔ་དེའི་འདོད་པ་དེ་ཤེས་པའི་ཆེད་དུ་བཀོད་པ་ཡིན་ཟེར་དཔེ་ཆ་སྒང་གའི་ནང་ལ་ཁོ་ཕྱི་རོལ་པའི་འདོད་པ་བཀོད་ཡོང་དུས་དང་པོ་རང་ནས་སྐད་ཆ་ཤོད་སྟངས་གོ་དེ་འདྲས་གསུངས་པ་བྱས་ཚེ་དེ་ཧ་གོ་དགོས་ས་རེད་ཨོ་ཐུགས་རྗེ། དེ་བྱེ་བྲག་པ་དེ་ཁོ་རང་ཁོ་རང་བས་དེ་མ་དགའ་རོགས་རྒྱལ་པོ་རེད་བྱ། རྒྱལ་པོ་རེད་བྱ། དེ་གཅིག་རེད་སྤྱི་སྟངས་དེ་འདྲས་བཅས་གསུངས་འདུག་བ་ད་ད་དེ་ཚོ་ད་ག་ཚོད་རེད་ད་ནང་བཞིན།